ན་མི་དགའ་སྨད་ན་དགའ། བསྟོད་ན་མི་དགའ་ཉིད་སྨད་ན་དགའ་ཟེར་དགོས་ག་རེ་ཟེར་ན། བསྟོད་ན་སྔོན་ཆད་བསོད་ནམས་ཟད། མི་གཞན་པ་གིས་བསྟོད་བསྔགས་ཕུལ་བ་དང་སོ་སོ་ལ་སྟོང་སྙིང་པོ་བསྐུར་བ་ཡག་ཡག་ཟེར་བས། ཞེ་དྲག་དེ་བྱས་པ་ཡིན་ན་སྔོན་ཆད།

ཁེ་བཟང་དེ་མ་བྱུང་བ་ཅིག་གྱོང་ཆེན་པོ་ཅིག་རག། གྱོང་ག་འདྲ་རག་གི་རེད་ཟེར་ན། བསོད་ནམས་ཀྱི་འབྲས་བུ་དེ་ཟད་འགྲོ་གི། བསོད་ནམས་འབྲས་བུ། གྱོང་ཆེན་པོ་ཞེ་དྲག་རེད། ད་ལྟ་ང་རང་ཚོས་སྔོན་སྒོར་མོ་བརྒྱ་ཉིས་བརྒྱ་ཟེར་གྱི་མེ་ཕོག་དྲུག་པ་ཡི་ལས་ཞེ་དྲག་བས། ཕངས་སེམས་ཞེ་དྲག་བྱེད་ཀྱི་རེད་བ། དེ་ལས་ལྷག་ཟེར་གྱི་ནི་བསོད་ནམས་ཀྱི་འབྲས་བུ་ཟད་པ་ཡིན་ན། ཨ་ནི་ཚེ་ཕྱི་མ་བས་རྟགས་སུ་འདས་སུ་མེད་པ་དེ་འདྲ་ཆགས་འགྲོ་གི་རེད་བ། ཨ་དེ་ཡིན་ཙང། བསྟོད་ན་མི་དགའ་སྨད་ན་དགའ།

ག་རེ་བྱས་པ་ཡིན་ནས་ང་ཞེ་པོ་ཅིག་བྱས་བསྡད་ཡོད། ཧ་ཧ་ང། བསྙེན་སྒྲུབ་ཚད་སྟོང་འདི་པ་དེ་འདྲ་བྱས་བསྡད་ཡོད་གསུངས་སོ་ནམ་དྲན་པ་ཡིན་ནས་རང་གིས་རང་འཁྲུལ་རོ་གཅིག་མ་གཏོགས་ཆོས་སུ་འགྲོ་གི་མ་རེད། ཧ་ཧ་རང་གིས་ཡ་ནས་བརྒྱ་མཆོད་སྟོང་མཆོད་འབུམ་མཆོད་མང་པོ་བྱེད་ཀྱི་ཡོད་གསུངས་ནས་ཆོས་སུ་འགྲོ་གི་མ་རེད། རང་གིས་ཕྱག་འབུམ་དང་མཎྜལ་འབུམ་དང་སྔོན་འགྲོ་འབུམ་བྱས་མང་པོ་བསགས་པ་ཡིན་ཟེར་ནས་ཆོས་སུ་འགྲོ་གི་མ་རེད། གཙོ་བོ་གཙོ་བོ་དེ་ག་རེ་ཟེར་ན་འཇིག་རྟེན་གྱི་གཉེན་པོར་འགྲོ་གི་འདུག་ན་རང་གི་སེམས་དེ་འཇིག་རྟེན་གྱི་གཉེན་པོར་འགྲོ་གི་འདུག་ན། ཨ་ནི་ཆོས་རེད། མ་ཎི་ཚིག་ཁ་ཅིག་བགྲངས་པ་ཡིན་ནའང་ཆོས་བླ་ན་མེད་པའི་ཆོས་གཅིག་འགྲོ་ས་རེད། ཆོས་ཀྱི་ནང་ནས་ཆོས་ཡག་གཅིག་འགྲོ་རེད། ད་ག་ནི་སྐྱབས་འགྲོ་འདོན་པ་ཡིན་ན་ནི་ཆོས་བླ་ན་མེད་པ་གཅིག་ལ་འགྲོ་རེད། དེ་འདྲ་བྱས་པ་ཡིན་ན་ང་ཚོ་ད་ལྟ་ཆོས་སུ་འགྲོ་མ་འགྲོ་བསལ་ཏེ་དེའི་སྒོ་ནས་བསམ་བློ་གཏོང་ན་མ་གཏོགས་གཞན། བྱས་ཚད་ཚང་མ་ཐམས་ཅད་ལ་ཆོས་སུ་འགྲོ་བའི་ངེས་པ་ཡོད་མ་རེད། དེ་འདྲ་རེད་དེ་ཡིན་ཙང་ད་ལྟ་ང་རང་ཚོ་ཚེ་འདི་དང་ཕྱི་མ་གཉིས་པོ་དེ། གལ་ཆེ་ཤོས་དེ་ཕྱི་མ་གཅིག་ལ་བཞག་བྱས་ནི། ཚེ་འདི་བསམ་བློ་མ་གཏོང་བ་བྱས་ཕྱི་མ་གཅིག་གཙོ་བོ་གཅིག་ནི་བྱེད་པ་ཡིན་ན་འཇིག་རྟེན་ཆོས་བརྒྱད་དབང་དུ་འགྲོ་དགོས་ཡག་ཁྱོན་ནས་ཡོད་མ་རེད་བ། འཇིག་རྟེན་ཆོས་བརྒྱད་ཟེར་མཁན་ཚེ་འདི་རྐྱང་རྐྱང་བསམ་བློ་གཏོང་བྱས་ནི་སྐྱིད་པོ་བྱུང་ན་དགའ་བོ་བྱེད། སྡུག་པོ་བྱུང་ན་མི་དགའ་བྱེད། དེ་ནས་བདེ་བ་བྱུང་ན་དགའ། སྡུག་བསྔལ་བྱུང་ན་མི་དགའ། རྙེད་ན་དགའ་མི་རྙེད་ན་མི་དགའ་དེ་འདྲ་གཅིག་ཡོང་གི་རེད་བ། དེ་འདྲ་ཡོང་ཡག་དེ་ག་རེ་ཟེར་ན་ཚེ་འདི་ཙམ་གྱི་བསམ་བློ་དེའི་དབང་དུ་འགྲོ་སོང་ཙང་དེ་བྱས་རེད་བ། ད་འཇིག་རྟེན་ཆོས་བརྒྱད་བློས་སྤངས་ཚར་མཁན་དེ་འདྲ་ཡིན་ན་ཧ་ཚེ་འདི་ལ་སྐྱིད་པོ་བྱུང་ན་བྱུང་ཅི་ཡང་གང་ཡང་མི་འདུག། ཅི་ཡང་གང་ཡང་མི་འདུག་ཁོ་ཡུན་ཐུང་ཐུང་ཐུང་ཐུང་རེད། སྡུག་བསྔལ་བྱུང་བ་ཡིན་ན་ཁོ་དུས་རི་ག་གང་ཡང་མི་འདུག་དུས་ཐུང་ཐུང་ཐུང་ཐུང་རེད་དེ་ལས་ཕྱིས་ཚེ་ཕྱི་མའི་སྡུག་བསྔལ་དེ་གལ་ཆེ་རེད། ཚེ་འདི་ཡི་སྡུག་བསྔལ་བྱུང་ནས་ད་ལྟ་ཡག་ལ་ཚེ་ཕྱི་མ་ང་ངན་སོང་ནང་མྱོང་ཡས་ཀྱི་སྡུག་བསྔལ་དེ་མྱོང་མི་དགོས་པ་བྱས་མི་ཡི་ལུས་རྟེན་འདི་ནས་མྱོང་རྒྱུ་གཅིག་ན་ལྟ་བས་རྟོགས། ཡ་སོ་བསོད་ནམས་ཆེ་དྲན་གི་རེད་མ་གཏོགས། ནས་ང། སྡུག་བསྔལ་དེ་ལྟ་བུ་བྱུང་སོང་ང་གྲགས་མ་འདྲེས་དེ་ལྟ་བུ་བྱུང་སོང་སོང་བསམ་ན། སྡུག་བསྔལ་བསམ་གྱི་མ་རེད་པ། ཨོ་དེ་འདྲ་བྱས་པ་ཡིན་ན་འཇིག་རྟེན་གྱི་སྙིང་པོ་ལས་གྲོལ་བ་རེད། ག་རེ་ཟེར་ན་ང་ཚོ་ཐག་རིང་ཐོག་སྙིང་པོ་དེ་བསམ་བློ་གཏོང་དགོས་རེད་བ། ཡུན་རིང་ཐོག་སྙིང་པོ་དེ་ཡུན་རིང་ཡག་དེ་བློས་མ་གཏོང་བ་བྱས། ཡུན་ཐུང་ཐུང་དེ་བློས་གཏོང་དགོས་རེད་བ།

ད་ཚེ་ཕྱི་མ་ངན་སོང་གི་སྡུག་བསྔལ་དེ་མྱོང་དགོས་བྱུང་སོང་ན་ལུས་རྟེན་དེ་ངན་སོང་བའི་ལུས་རྟེན་ཅིག་ཆགས་བསྡད་ཡོད་རེད་དེའི་སྡུག་བསྔལ་དེ་ཚད་མེད་པ་ག་འདྲ་ཟེར་ན་དེ་མྱོང་ཐུབ་ཡས་ཅིག་ནི་ང་རང་ཚོ་མིའི་ལུས་དེ་ཚོའི་ཐོག་ལ་ཡིན་ན་བཟོད་ཐུབ་ཡས་ཅིག་ནི་ཡོད་མ་རེད་སྡུག་བསྔལ་ཆེ་ཆུང་ཁོ་རང་ཤིན་ཏུ་ཤུགས་ཚ་ནས་ཡུན་རིང་ཐུང་བྱེད་ཀྱི་ཡིན་ན་དམྱལ་བ་པའི་སེམས་ཅན་དེ་ཚོས་དཔེར་ན་དམྱལ་བ་ཡིན་ན་ནི་ཚེ་ཐུང་ཤོས་ཐུང་ཤོས་དེ་དམྱལ་བ་ཡང་སོས་རེད་བ། དམྱལ་བ་ཡང་སོས་དེ་ལ་དམྱལ་བ་ཡང་སོས་ཉི་མ་གཅིག་གི་ང་ཚོ་མི་ལོ་འབུམ་ཕྲག་དགུ་བཅུ་ཐམ་པ་ཡོད། འབུམ་དགུ་བཅུ་ཐམ་པ་ཡོད། ས་དམྱལ་བ་ཡང་སོས་ནི་ཉི་མ་གཅིག་དེ་ཡི་ནི་ང་ཚོ་མི་ལོ་དགུ་བཅུ་ཐམ་པའི་བར་དུ་འབུམ་ཕྲག་དགུ་བཅུ་པོ་ཐམ་པའི་བར་དུ་དེའོ། དེ་ཐག་རིང་དུ་དག་གྲུམ་གྱིས་བརྡུང་བ། ད་ནི་ང་ཚོ་མིའི་ལུས་རྟེན་དེ་ལ་སྡུག་བསྔལ་མྱོང་པ་ཡིན་ནས་ཧ་ལས་ན་ལོ་བརྒྱ་ཙམ་ཅིག་རེད་ཧ་ལས་ན་ལོ་ཉི་ཤུ་སུམ་ཅུ་ཧ་ལས་ན་ལོ་གཅིག་རེད་དེ་ཧ་ལས་ཀྱི་མི་འདུག་ག། དམྱལ་བ་དེ་ཚོ་བསམ་བློ་གཏོང་གི་ཡིན་ན། སྡུག་བསྔལ་ཆེ་ཆུང་ཁོ་རང་བྱེད་ཀྱི་ཡིན་ན་ང་རང་ཚོ་མི་ཡི་ལུས་དེ་ཁོ་རང་ཡང་ད་ལྟ་མི་མི་གཅིག་ལ་ཉི་མ་གཅིག་གི་མདུང་སུམ་བརྒྱ་ཐམ་པ་བསྣུན་ནས། མདུང་སུམ་བརྒྱ་ཐམ་པ་བྱས་གྲི་བྲམ་ཟེ་སུམ་བརྒྱ་ཐམ་པ་རང་གི་ལུས་ལ་བཙུད་ནས་ཉི་མ་རྟག་པར་གྱི་ཤི་མ་བཅུག་པ་བྱས་ནས་མདུང་ཐུང་སུམ་བརྒྱ་སུམ་བརྒྱ་བསྣུན་པའི་སྡུག་བསྔལ་དེ་དམྱལ་བའི་དེ་གི་སྡུག་བསྔལ་ཆུང་ངུ་ཙམ་ཡང་དེ་ནས་དཔེ་ཙམ་གཅིག་མི་ཡོང་བ་རེད།

ཁོང་ཁྲོ་རྐྱང་རྐྱང་ཟ་བསྡད་ཀྱི་རེད་མ་གཏོགས་ལས་གསར་པ་ཞིག་བསགས་ཀྱི་རེད་མ་གཏོགས་ལས་རྙིང་པའི་འབྲས་བུ་ཟད་རྒྱུ་ཕར་ཅིག་བཞག་བྱས་ནས་དེ་ལས་ལྷག་ཙམ་ཅིག་བསགས་བསྡད་ཀྱི་རེད་བ། ང་ཚོ་མིའི་ལུས་རྟེན་དེ་ལ་མྱོང་བ་ཡིན་ན། བསམ་བློ་གཅིག་གཏོང་ཤེས་པ་ཡིན་ས་ང་ད་རེས་དེ་ལྟ་བུ་མྱོང་བ་དེ་སྔོན་གྱི་ལས་ཀྱི་འབྲས་བུ་རེད། སྔོན་བསགས་ཀྱི་ལས་ཀྱི་འབྲས་བུ་སྨིན་པ་རེད། ད་རེས་སྟབས་ཡག་ཤག་ད་དེ་མྱོང་བ་ཡིན་ན་ཚེ་ཕྱི་མ་དེ་ལྟ་བུ་མྱོང་མི་དགོས་པ་ཡོང་གི་རེད་བསམ་བསམ་མནོ་ཅིག་ད་ནི་བུ་ལོན་ལ་མཚོན་ན་བུ་ལོན་གྲུབ་སོང་བསམ་བསམ་མནོ་ཅིག་ཨ་དེ་འདྲ་བྱས་བསམ་བློ་གཏོང་ཤེས་ཀྱི་རེད་དེ་ཙམ་གྱིས་མ་ཟད་ད་ལྟ་སྡུག་བསྔལ་དེ་ང་ཡིས་མྱོང་མི་འདོད་བཞིན་དུ་སྟོབས་སུ་མྱོང་པ་རེད་སྡུག་བསྔལ་དེ་རྒྱུ་ག་རེ་ལ་བརྟེན་ནས་བྱུང་བ་རེད་ཟེར་ན་མི་དགེ་བའི་འབྲས་བུ་རེད། སྡིག་པའི་འབྲས་བུ་རེད། དེ་ལ་ཚེ་ཕྱི་མར་སྡུག་བསྔལ་མྱོང་མྱོང་སྡོད་རྒྱུ་མི་འདོད་ན་སྡིག་པ་སྤང་དགོས་པ་འདུག་བསམ་བསམ་མནོ་ཅིག་སྲས་ལས་བསམ་བློ་ཅིག་གཏོང་ཤེས་ཀྱི་རེད་བ། བསམ་བློ་ཅིག་གཏོང་ཤེས་ཀྱི་རེད་བ། ཨོ་དེ་འདྲ་ཡིན་ཙང་མིའི་ལུས་རྟེན་དེ་ལ་མྱོང་བ་དང་ངན་སོང་བའི་ལུས་རྟེན་དེ་ལ་མྱོང་བ་དེ་ཁྱོན་ནས་འདྲ་ཡ་ཡོད་མ་རེད་ཡུན་རིང་ཐུང་འདྲ་གི་མ་རེད་སྡུག་བསྔལ་ཆེ་ཆུང་འདྲ་གི་མ་རེད། ལུས་རྟེན་གྱི་ཆ་ནས་ནི་བསམ་བློ་གཏོང་སྟངས་འདྲ་གི་མ་རེད།

ཧོ། དེ་འདྲ་བསམ་བློ་བཏང་དེ་ཀོ་ལ། ཨ་ནི་ཀོ། ངེས་པར་དུ་ཚེ་འདིའི་སྡུག་བསྔལ་དེ་ཁྱད་གསོད་བྱེད་ཐུབ་པ་ཅིག་ངེས་པར་དུ་ཆགས་ཀྱི་རེད་པ། ངེས་པར་དུ་ཆགས་ཀྱི་རེད། ས་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་མ་སོང་ན་ཨ་ནི་ཆོས་སུ་འགྲོ་ཟེར་ཏེ། ཆོས་ཆོས་སུ་འགྲོ་བ་ཅིག་བྱེད་དགོས་ཟེར་ཏེ། ཆོས་ཆོས་སུ་འགྲོ་བ་ཅིག་མ་བྱས་ན་བྱེད་དེ་ཧ་བྱེད་པ་ཡིན་ནས་ང་ཚོ་ལྡོག་ཞོར་རེད་པ། ས་ང་ཚོ་ལུས་རྟེན་དེ་ཡིན་ན་ཨ་ནི་ཆོས་སྒྲུབ་པ་ལ་ནུས་པ་དང་འདོད་པ་དང་ལྟོགས་དང་བདེ་བ་ཅིག་རེད། ནུས་པ་དང་བསྡུས་པའི་རྟོག་ཏུ་བསྡུས་པ་ག་རེ་རེད་ཟེར་ན། ནང་པོ་བོང་ཁྲ་མང་པོ་བ་སྟེ་ཀྱི་ནི་འབྲུ་ཡལ་མེ་ཁྱེར་གྱི་ལུས་སྟེ་ང་ཚོ་རགས་པ་རེད། ང་ཚོ་རགས་པ་རེད་དེ། ད་ང་ཚོ་དེ་ཡི་དེ་དོན་ཆེན་པོ་འགྲོ་རྒྱུ་ཡོད་པ་དེ་མ་འགྲོ་བའི་ཕྱིར་བཞག་བཞག་པ་ཡིན་ན། སྙོམས་པ་དང་བཅས་པར་བ། སྙོམས་པ་དང་བཅས་པར་གས་ཀྱི་བས་མ་རྟོགས་ཀྱི་ཕ་ལ་གཏོང་བ་ཡིན་ན། ད་ལྟ་ང་ཚོ་ལུས་དེ་ཡི་དེ་ནི་གནས་སྐབས་ཀྱི།

འོག་ན་གནས་པའི་ས་དེ་ནས་མན་ཆད་དབང་ཆེན་གསེར་གྱི་ས་གཞི་གི་བར་དུའི་ས་ཀྱི་རྡུལ་ཕྲ་རབ་གྲངས་དང་མཉམ་པ་འཁོར་ལོས་སྒྱུར་བའི་རྒྱལ་པོ་སྐྱེ་བ་ལེན་ཡག་གི་བསོད་ནམས་ཐོབ་ཀྱི་ཡོད་ཅན། ས་ལྔ་ཚོགས། རྒྱུ་བའི་ཆོ་འཕྲུལ་འདོད་ཆགས་ཀྱི་ཚེ་མ་འདྲེས་ཀྱི་ས། དེ་འདྲ་བྱེད་པ་ཡིན་ན་ཧ་ལས་ན་ཆུ་ཚོད་གཅིག་ཟིག་འགོར་དགོས་རེད་མ་གཏོགས་དགོས་མ་དེའི་རིང་ལ་བསམ་པ་བཟང་པོ་ཅིག་འཁྱེར། དེ་བྱེད་པ་ཡིན་ན་ག་ཟེ་སྐྱེ་བ་འབུམ་ཕྲག་དང་འབུམ་ཕྲག་འབུམ་ཕྲག་ནི་མོ་འབུམ་ཕྲག་སྒྲུབ་ཡས་ཀྱི་ཚེ་ཕྱི་མ་ལྷ་མིའི་ལུས་རྟེན་མང་པོ་སྒྲུབ་ཡས་ཀྱི

གང་མ་ཐོབ་རེ་བྱས་སྐད་སྐད་ཡོད་མ་རེད་བ། ང་རང་ཚོ་ཐོབ་ཐོབ་གི་ཐོག་གི་ལས་འཕྲོ་བརླག་གཏོང་བ་དེ་ཕངས་པོ་ཞེ་དྲག་རེད་བ། ཐོག་མ་ནས་རྒྱུ་ཅ་ལག་མེད་མཁན་དེ་སོང་རྒྱུ་དེ་སྐད་སྐད་ཡོད་མ་རེད་བ། རྒྱུ་ཅ་ལག་ཡོད་པ་དེ་བེད་སྤྱོད་གཏོང་མི་ཤེས་པ་བྱས་ཕར་བརླག་རུ་བཅུག་ཕར་དོན་མེད་ཀྱི་ཕར་ཟད་རུ་བཅུག་པ་ཡིན་ན་ཨ་ནི་མི་དེ་ཐབས་སྐྱོ་པོ་ཆགས་ཀྱི་རེད་བ། ཐོག་མ་ནས་སྐད་སྐད་མེད་པ་ཡིན་ན་མེད་པ་རེད། ད་རེས་སང་ཉིན་མི་ཚོ་ཤོ་སྦག་རྒྱབ་བྱས་ནས་ཁ་རྒྱུན་དབང་ཚོགས་དེ་འདྲ་ཤོག་དྲུག་ཁེ་དེ་འདྲ་བརྡུང་བ། དེ་ཚོ་རྒྱུ་ཅ་ལག་ཡོད་ནས་སོ་སོས་ཕར་ལ་བཏང་བ་རེད་བ་དེ་ཕངས་པོ་ཞེ་དྲག་བྱེད་ཀྱི་ལ་ཁོ་རང་གཉིད་མ་ཁུག་པ་ཞིག་དང། ནང་ཤེས་ཟེར་ན་སྨྱོན་པ་ཡང་ཁ་ཤས་ཁ་ཤས་སྨྱོན་པ་ཡང་ཆགས་ཀྱི་འདུག་ང་སྲིད་པ་རེད། དེ་དང་པོ་ནས་མེད་མཁན་ཅིག་ཡིན་ན་ཁོ་ཕངས་ཡག་ག་གེ་ཡོད་མ་རེད་པ། མེད་པ་རེད་ཁོ་རང་རང་རེད་བ། དེ་ཡིན་ཙང་ང་རང་ཚོ་ཐོག་མ་ནས་མི་ཡི་ལུས་རྟེན་དེ་མ་ཐོབ་ན་མ་ཐོབ་པ་རང་རེད་ཁོ་བྱེད་ག་ཡས་པ། ཐོབ་བཞིན་དུ་ད་ལྟ་མ་བྱས་ན་ད་དེ་ཕངས་པོ་ཞེ་དྲག་རེད། དཔེ་མི་སྲིད་ཕངས་པོ་རེད་ག་རེ་རེད་ཟེར་ན་ཁོ་ནུས་པ་ཡོད། ལུས་རྟེན་དེ་ལ་ནུས་པ་ཡོད་རེད་ག་རེ་སྒྲུབ་གི་ཡིན་ན་ཐོབ་ཐུབ་ཡག་གི་ནུས་པ་ཡོད་བཞིན་དུ་སོ་སོས་མ་བྱས་པ་རེད་བ་ཨ་ནི་གྱོང་ཆེན་པོ་ཞེ་དྲག་རེད་ཟེར། ནུས་པ་ག་རེ་ཡོད་རེད་ཟེར་ན་ཚེ་ཕྱི་མ་ཨ་ནི་ལྷ་མིའི་གོ་འཕང་ཐོབ་པ་ལ་སྐད་ཅིག་གཅིག་དང་ཉི་མ་ཕྱེད་ཟིག་བྱས་པས་འབུམ་ཕྲག་མང་པོ་སྒྲུབ་ཡག་གི་ངང་སུ་བྱེད་ཐུབ་གི་རེད། ལུས་རྟེན་དེ་ཡི་སྟེང་དུ་བྱེད་ཐུབ་གི་རེད།

དེ་འདྲ་ཡིན་ཙང་ཅིན་ཧྥེ་རིན་པོ་ཆེ་དེ་ལས་རྩ་ཆེ་རྒྱུ་ཡོད་མ་རེད་དེ་ང་རང་ཚོ་མིའི་ལུས་རྟེན་དེ་ལས་སྐྱིད་པ་ཅིག་ལུས་རྟེན་གཞན་གཅིག་དེ་དུས་སྐྱེ་ཡས་རྩ་ནས་ཡོད་མ་རེད། སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ཡང་མིའི་ལུས་རྟེན། ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ཡང་འཛམ་བུ་གླིང་པའི་མངལ་སྐྱེས་ཁམས་དྲུག་ལྡན་གཅིག་དགོས་ཟེར། འཛམ་བུ་གླིང་པའི་མིའི་ལུས་རྟེན་མངལ་སྐྱེས་ཁམས་དྲུག་ལྡན་གཅིག་མེད་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡས་ཀྱི་རྟེན་མི་རུང་བ་རེད། རྟེན་རྩ་བ་ནས་མེད་པ་རེད།

ཚེ་ཐག་རིང་དུ་མ་བསྐྱོད་ན་ཚེ་ཕྱི་མའི་ལུས་རྟེན་དེ་ལྟ་བུ་རྙེད་མི་ཡོང་སོང་སོང་རམ་དྲན་གྱི་རེད་དེ་དེ་ཧ་ཅང་དཀོན་པོ་ཞེ་དྲག་རེད། ལུས་རྟེན་དེ་དཀོན་པོ་རེད་རྙེད་དཀོན་པོ་རེད། དཀོན་པོ་ཡིན་དགོས་པ་ག་རེ་རེད་ཟེར་ན་ང་ཚོ་ད་ལྟ་ལུས་རྟེན་དེ་རྒྱུ་མེད་ན་འབྲས་བུ་དེ་ཡོང་གི་མ་རེད་པ། རྒྱུ་དེ་ག་རེ་དགོས་རེད་ཟེར་ན། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཟེར། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་གསུངས་ནས་གསུངས་པ་རེད་པ། ཚུལ་ཁྲིམས་ལས་གཞན་མེད་ཟེར། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་རྣམ་པར་དག་པ་ཅིག་མ་བསྲུངས་ན།

ད་ནས་དྲོད་དང་ད་ག་ནང་བཞིན་བྱས་ནས་གཤེར་དང། ཚང་མ་ཚང་གི་ཡག་པོ་བྱས་ཕུན་སུམ་ཚོགས་པ་གཅིག་བྱས་ཨེ་ནས་རྩྭ་ངན་འདྲ་དེ་འདྲ་ཡིན་ན་བཀོག་དེ་འདྲ་བྱས་པ་ཡིན་ན་སྟོན་ཁའི་དུས་སྐབས་ལ་ལོ་ཏོག་ཕུན་སུམ་ཚོགས་པ་གཅིག་ལ་ལོངས་སྤྱོད་ཡས་གཅིག་ཡོང་གི་རེད་བ། དེ་ནང་བཞིན་བྱས་ནས་ང་ཚོ་ཚེ་ཕྱི་མ་ནང་མི་ལུས་ཐོབ་པ་བྱེད་པ་ལ་ཡང་དེ་ལྟ་བུ་རྒྱུ་ཅིག་བསགས་དགོས་རེད་བ།

དོན་བརྗོད་རྒྱུ་མི་ལུས་ཐོབ་མ་རེད། ཁོ་ལ་གྲོགས་བྱེད་པ་དེ་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ཟེར་དེ་ཚོ་དེ་འདྲ་དགོས་པ་རེད། དེ་མེད་པ་ཡིན་ན་མི་ལུས་ཅིག་ཐོབ་པ་ཡིན་ནའི་མི་ལུས་དཔེ་ཁ་སྐད་མི་ཤེས་ཀྱི་ལྐུགས་པ་བཟོ་འདྲ་ནམ། སེམས་ནི་དེ་འདྲའི་བསམ་རྒྱུ་མེད་མཁན། ཡང་ན་ནི་ལོངས་སྤྱོད་ཀྱིས་ཕོངས་བསྡད་མཁན་དེ་འདྲ། ཟ་རྒྱུ་དང་གོན་རྒྱུ་རྩ་བ་ནས་མེད་མཁན་དེ་འདྲ་ཡིན་ན། ལོངས་སྤྱོད་སྤྱོད་སྤྱོད་ཀྱི་འཚོ་བ་འཚོལ་གར་འགྲོ་ནས་མ་ཁོམ་ཤིག་ཤིག་ཅིག་བསྡད་དགོས་རེད་མ་གཏོགས། ཆོས་ཉན་རྒྱུ་ཡོང་གི་མ་རེད་ཆོས་བྱེད་རྒྱུ་ཡོང་གི་མ་རེད་བ། ཨོ་དེ་འདྲ་ཡི་དོན་ཆོས་ཀྱི་མི་ལུས་ཐོབ་པ་ལ་ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང་བ་དེ་སྦྱིན་སོགས་ཀྱིས་གྲོགས་བྱེད་པ། དེ་ལ་ཡང་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ་ཟེར། སྨོན་ལམ་དྲི་མ་ཟེར་མཁན་དེ་ག་རེ་རེད་ཟེར་ན་ཚེ་འདི་ཙམ་གྱི་སྨོན་ལམ་བརྒྱབ་པ་མ་ཡིན་པ། ཚེ་རིང་བར་ཤོག་ཟེར་ཡ་ནམ་ད། བར་ཆད་མེད་པར་ཤོག་ཟེར་ཡ་ནམ་ད། བྱ་བ་ལམ་འགྲོ་ཡོང་བར་ཤོག་ཟེར་ཡ་ནམ་དེ་འདྲ་ཡི་སྨོན་ལམ་མ་ཡིན་པ། ཨ་ཚེ་ཕྱི་མ་ཕན་ཆད་ལ་དཔེ་ཚེ་འདི་ལ་བསམ་བློ་མ་བཏང་བ་བྱས་ནས་ཚེ་ཕྱི་མ་ནང་དཔེ་མི་ལུས་དེ་ལྟ་བུ་ཐོབ་པར་ཤོག་ཚེ་འདི་ད་ག་རེ་བྱེད་ནས་ཅི་ད་ཚེ་ཕྱི་མ་ངན་སོང་དུ་མ་ལྷུང་བར་ཤོག་བསམ་བསམ་ནམ་དང་ཨ་དེ་འདྲ་གྱི་སྨོན་ལམ་བརྒྱབ་པ་ཅིག་དགོས་དགོས་རེད། ཨ་དེ་བྱུང་བ་ཡིན་ན་དེ་འདྲ་མི་ལུས་ཅིག་ཐོབ་ཀྱི་མི་རེད་ཚེ་ཕྱི་མ་དེ་མ་བྱུང་ན་མི་ལུས་དེ་དཀོན་པོ་དཀོན་པོ་རེད། དཀོན་པོ་དཀོན་པོ་རེད། ད་ལྟ་ང་རང་ཚོ་མི་ལུས་ཅིག་ཐོབ་པ་རེད་བ།

དེ་འདྲ་ཡིན་ཙང་ཨ་ནི་ང་ཚོ་ཆོས་དེ་ལོ་ཆུང་ཆུང་ཡིན་ད་ལྟ་བྱ་ལོང་ཡོད། ད་ལྟ་ལས་ཀ་བྱེད་ལོང་ཡོད་བསམ་བསམ་ནམ་ཅིག་བསམ་བློ་གཏོང་ཡ་ཁྱོན་ནས་ཡོད་མ་རེད། ཉི་མ་རེ་དང་སྐད་ཅིག་རེ་ལ་ཡིད་རྟོན་ས་ཟེར་འདུག་གོ། ལྷག་པར་དུ་ཡང་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་དེ་འདྲ་ཅིག་ལ་སླེབས་དུས་སྐབས་ལ་ནི་ཡིད་རྟོན་ཁྱོན་ནས་ཡོད་མ་རེད། ནད་ཡོད་མེད་ལ་ཡིད་རྟོན་ཡོད་མ་རེད་ལོ་ཆེ་ཆུང་ལ་ཡིད་རྟོན་ཡོད་མ་རེད་ཆ་རྐྱེན་འཛོམས་མ་འཛོམས་ལ་ཡིད་རྟོན་ཡོད་མ་རེད་ང་ཚོ་ལུས་རྟེན་དེ། དཔེར་ན། ཡ་གཅིག་ནས་མར་མ་ཤེས་ཀྱི་བར་དུ་ཉི་མ་གཅིག་དང་སྐད་ཅིག་མ་གཅིག་གཉིས་སུ་མ་འགྱུར་བ་ཅི་འདྲའི་ཚེ་ཕྱི་མ་ལས་ཁ་སྤུད་ཀྱི་འབྲུག་བོར་བ། དེ་ཡང་ནི། ལོ་བརྒྱད་བཞི་ལ་ཉི་མ་ཡོད། ལོ་བརྒྱད་བཞི་ཉི་མ་ཡོད་པས་ཡིན་ན་ཁ་ཤས་ཁ་ཤས་ཕག་མ་མ་ཤི་ཁོ་ནས་སྤུ་གུ་ཧོན་ལས་ཤི་འབྲུག་གི་རྫ་ཐུར་དུ་འོང། དེ་བརྒྱད་བཞི་ལ་ཉི་མ་མེད་པའི་རྟགས་ཚད་དེ་རེད། བརྒྱད་བཞི་ལ་ཉི་མ་མེད་པའི་རྟགས་ཚད་རེད། ལོ་བརྒྱད་མགོ་མ་ཤེས་ཤིང་ལོ་བཅུ་མཆུ་ཤི་འབྲུག་གི་རྫ་ཐུར་དུ་འོང།

ད་གིན་ང་གཉིས་ཐུག་བྱུང་ད་ཟེར་བའི་མི་དེ་ད་ད་རེས་ཤི་ཚར་ཤག་ད་ཟེར་ནམ། དེ་འདྲ་མང་པོ་ཅིག་ང་ཚོ་མཐོང་རྒྱུ་འདུག་ལ་གོ་རྒྱུ་འདུག་ཨང། ཨ་དེ་འདྲ་ཡིན་ཙང་ཨ་ནས་ནད་ཡོད་མེད་ལ་ལྟོས་ཡོད་མ་རེད། ནད་པ་མ་ཤི་གོང་ནས་ནད་གཡོག་ཤི་འགྲོ་མཁན་མང་པོ་ཡོད་རེད། ནད་པ་ཉལ་ས་ནང་ལས་བྱས་ནས་ལོ་མང་པོ་ལས་བསྡད་མཁན་དེ་འདྲ་ནད་གཡོག་གཉིས་ཙམ་གསུམ་ཙམ་སྔོན་ལ་ཤི་འགྲོ་མཁན་དེ་འདྲ་ཡོད་རེད། བྱས་ཙང་ནད་ཡོད་པ་སྔོན་ལ་ཤི་ཡ་དང་ནད་མེད་པ་རྗེས་ལ་བསྡད་པའི་ངེས་པ་ཡོད་མ་རེད་ནད་ཡོད་མེད་ལ་ངེས་པ་ཡོད་མ་རེད། ཏན་ཏན་ཁྱོན་ནས་ཡོད་མ་རེད། ལོ་ལ་ཏན་ཏན་ཡོད་མ་རེད་ནད་ལ་ཏན་ཏན་ཡོད་མ་རེད། ཨ་འགའ་ཞིག་འགའ་ཞིག་ད་སྨན་བཅོས་བྱེད་ཆོག་གི་རེད་སོང་སོང་རྣམས་བྱས། སྨན་ཕེ་སོ་ཚོང་བ་དེ་ན་ཡོད་ད་ན་ཚ་དྲག་བྱུང་སོང་ན་ནས་སྨན་བཏང་ནས་ན་ཚ་དྲག་འགྲོ་གི་རེད་སོང་སོང་རྣམས་དྲན་གྱི་ཡོང་སྲིད་གི་རེད་དེ། ཨ་ནས་སྨན་བཏང་ནས་དྲག་གི་ཡོད་པ་ཡིན་ན་སྨན་པ་ཡིས་ཤི་འགྲོ་གི་བཟའ་ཐུ་ཡོད་རེད་བ། སྨན་པ་ཨ་ནི་ལོ་བཅུ་མཆོད་ཀུན་ནས་ཤི་འགྲོ་གི་མཛའ་བརྩེ་དུ་འང། ཁོ་རང་སྨན་གཏོང་ཤེས་ཀྱི་རེད་སྨན་བཅོས་བྱེད་ཤེས་ཀྱི་རེད་རང་གི་ན་ཚ་རང་གི་ཧ་གོ་གི་རེད་འདི་ལྟའི་ཐོག་ཤི་ཁྱོན་ནས་མེད་པ་རེད་བ། སྨན་པ་དེ་འདྲ་ཤི་འགྲོ་གི་འདུག་མང་དེ་ས་ཨ་ནི་སྨན་བཏང་ནའི་ཕན་གྱི་མ་རེད། འགའ་ཞིག་གི་ང་རྒྱུ་ཅ་ལག་ཞེ་དྲག་ཡོད། དེ་ཡོད་ཙང་ད་དེ་འདྲ་ཡིན་ནའི་ན་ཚ་ཕོག་སོང་ན། སྐུ་རིམ་རིམ་གྲོ་འདྲ་བྱེད།

ཆོས་མི་རྟག་པའི་ལྷའི་སྙིང་ག་སྟེ། མཐོ་བ་ཡི་ནི་འདྲ་དམའ་བ་ཡི་ནི་འདྲ། ཚངས་མ་སྟོང་ཆེ་དེ་ཡི་དབུང་དུ་འགྲོའོ། ཁོ་ལས་ལྟོ་གཅིག་པུ་ནི་རྡོ་ཡལ་ཡོད་མ་རེད། ཀུ་རེ་རིམ་གྲོ་ཅན་ནི་རྡོ་ཡལ་ཡོད་མ་རེད། ཆོས་མི་རྟག་པ་སུ་ཡིན་ཏེ་ལྷའི་སྙིང་ག་སྟེ། ཡང་འགའ་ཞིག་འགའ་ཞིག་ཚེ་འཕྲོ་བྱས་ནས་ཚེ་རན་འགྲོ་གི་འདུག་གསུང་ཚོ་ནམ་དྲན་གིར་དྲན་དེ་ཚེ་མ་ཟད་བསོད་ནོ་ཟད་པ་དེ་འདྲ། བསོད་ནོ་མ་ཟད་ལ་ཚེ་ཟད་པ་ཚེ་མ་ཟད་ནི་བསོད་ནོ་ཟད་པ། དུས་མ་ཡིན་པའི་ཕྱིས་སྐྱེས་སྲིད་ཉིན་ཏེ་དགུ་ཡོད་རེད་བ། དུས་མ་ཡིན་པའི་ཕྱིས་སྐྱེས་སྲིད་ཉིན་ཏེ་ཟི་རྡོག་ཐོ་ཡོད་རེད་མ་གཏོགས་བ། དུས་ཚོད་ཏག་ཏག་ལ་ལྷད་དེ་གས་ཆེ་བ་མི་རྟག་པ་དེ་ལ་རྡོག་ཐོ་ཆུ་ནི་ཡོད་མ་རེད། ཀུ་རེ་རེ་འགྲོ་སྐྱེས་ནས་ཚེ་རིང་འགྲོ་ཡ། ཡང་ན་ནི་ཚེ་འགྲོ་སྐྱེས་ནས་ཚེ་རིང་འགྲོ་ཡ། ཡང་ན་ནི་ཚེ་ལ་སྣང་སོང་གི་སྐུ་བཅངས་ནས་ཚེ་རིང་འགྲོ་ཡ་དེ་ཚོ་བགྲང་སྟེ་དུས་མ་ཡིན་པའི་ཕྱིས་སྐྱེས་ལས་མ་འགྲོ་བ་སྐྱེས། པ་དེ་འདྲ་ཡི་སྒོ་ནས་ནི་རྡོག་ཐོ་བྱས་མ་གཏོགས། དུས་ཚོད་ཏག་ཏག་ལ་ལས་དེ་སྐད་དེ་ཆུད་ནས་རྡོག་ཐོ་ཡང་མི་རེད། སངས་རྒྱས་སྨིན་བྱེད་ལ། བན་འབྲུག་ཡ་གྱལ་གྱི་རྒྱལ་པོ་རང་གི་སྙིང་སྒོ་ལས་ཤོར་བྱས་ནས་མི་གཏོང་གི་ཡོད་ན་ཡང་ཆོ་ག་མི་འདྲ་བ་ལ་རྡོག་ཐོ་ཆུད་ནས་ཡོད་མ་རེད། ཆོ་ག་མི་འདྲ་བ་ལས་གཉིས་ཀ་དེ་གཡོ་ཤོས་ནི། དེ་ཅིའི་ཕྱིར་མ་གཏོགས་སངས་རྒྱས་སྨིན་བྱེད་ལགས་ཀྱིས་སྨིན་བྱོས་བྱས་པ་ཡིན་ནའི་ཕན་ཡིན་མ་རེད་དེ་གཉིས་ཀ་དེ་ག་གེ་ཕན་ཡིན་མ་རེད། རྒྱུ་ལྕགས་ལ་བས་ནོ། ལྕགས་ལ་འཛམ་བུ་ལས་ནི་གོང་བས་འཕགས་བལྟས་རྒྱུ་ཡོད་མེད་ཆོས་མི་རྟོགས་པ་ལ་ཐག་ཐོགས་ཆོས་ནི་ཡོད་མ་རེད། དེ་ག་དེ་ནི་ཁོ་ཏག་ཏག་འགྲོ་ཚུལ་འདུག་ཚུལ་དེ་ལས་ལྷད་འགྲོ་དགོས་རེད། ཨ་དེ་འདྲ་རེད་དེ་འདྲ་ཡིན་ས་ང་ཚོ་ཕྱི་རྒྱལ་དེ་ནི་མང་པོ་ཞེ་དྲག་རེད། སོའི་རྒྱལ་དེ་ནི་ཉུང་ཉུང་ཉུང་ཉུང་ཅིག་ལས་ཡོད་མ་རེད། སོའི་རྒྱལ་བལྟས་ཟེར་ཅིག་ཡོད་པ་དེ་སོའི་རྒྱལ་ཟེར་ཉིན་དེ་ང་ཚོ་ཚུར་གནས་པའི་ཐོག་དེ་ཁོམ་པ་རྒྱུ་ཡོད་དེ་ཅི་རེད་བ། ཁོམ་པ་ནོར་ལོ་རྒྱུ་ཡོད་དེ།

ཁ་རྒྱག་ཁ་དྲོ་ཡ་དེ་ག་རེའི་ཆེད་དུ་རེད་ཟེར་ན་ནས་ཡག་དྲ་ཡ་ཆེད་དུ་རེད། ནས་ཡག་དྲ་ཡ་ཆེད་དུ་འགྲོ་གོ་བ་རེད་ནས་དེ་དྲ་ཆེད་ཕག་སུ་བཞག་ན་རང་ཁྱེད་སོ་ཡ་ཆེད་ཅེས་བྱས་ནས། ཕག་དྲོ་དེ་གོ་ལ་ཐང་ཐང་བྱས། ཁ་དེ་རྒྱག་ཚར་ཟེར་ན་ད་ག་ཁྱེད་ཅེས་མ་ཨོ་དེ་ཆེད་ཅེས་ནས་སུ་ཡོང་དེ་རོ་ཁྱེད་ཅེས་ནས་ཡོང་གོ་ཁྱེད་རྫ་ཐོག་ཏུ་འོང། དེ་འདྲ་རེད་དེ་འདྲ་ཡིན་ཙང་གསོན་རྐྱེན་དེ་ཡང་ཚང་མ་ཐམས་ཅད་འཆི་རྐྱེན་འཆི་རྐྱེན་ལ་འགྲོ་དེ་ཁྱེད་དེ་འདྲ་རེད། སྤྱི་བཏང་ནས་འཆི་རྐྱེན་བྱེད་ཀྱི་ཡིན་ན་ང་རང་ཚོ་མང་པོ་ཞེ་དྲག་ཡོད་རེད་པ། འབྱུང་བ་བཞི་ཚང་མ་ཐམས་ཅད་ང་ཚོ་འཆི་རྐྱེན་ལ་ཆགས་འགྲོ་རྒྱུ་ཡོད་རེད་བ། དེ་འདྲ་རེད། ཨ་ནི་གསོན་རྐྱེན་ཏོག་ཙམ་ཡོད་པ་དེ་ཡང་འཆི་རྐྱེན་ལ་འགྲོ་གི་རེད། དེ་ལས་བཟང་ང་ཚོ་ཚེ་ལ་ཡིད་བརྟན་སེམས་ཉིད་དེ་ཅང་སེམས་ལྟ་ཡོད་མ་གདའ། ང་སང་ཉིན་བྱེད་དགོས་གནངས་ཉིན་བྱེད་དགོས་གཞེས་ཉིན་བྱེད་དགོས་སང་སང་གནངས་བྱེད། སོ་སོ་བས་བློ་བདེ་པོ་བྱས་ན་བདེ་ཡ་སེམས་ཀྱི་ཆོས་ནི་ཡོད་མ་རེད། ཆོས་བྱེད་ཀྱི་བསད་དེ་སང་ཉིན་དེ་སྔོན་ལ་ཤར་འགྲོ་ཡོད་དང། རང་དབང་ལས

རྒྱུ་མཚན་ཡང་དག་པ་གཅིག་ཁྱོན་ནས་ཡོད་མ་རེད། རྒྱུ་མཚན་ཡང་དག་པ་གཅིག་སང་ཉིན་མ་ཤི་བསྡད་གི་རེད་ཟེར་གི་རྒྱུ་མཚན་ཡང་དག་པ་གཅིག་ཅེས་བཤད་ཡོད་མ་རེད། ད་ལྟ་བ་ཟ་ཧམ་པ་འདྲ་ཅིག་བཤད་གི་ནི་ཤི་གི་མ་རེད་ང་ནད་མི་འདུག་ན་ཚ་ཡང་མི་འདུག་ཐང་པོ་རེད་ཡང་ན་ནི་འཆི་ལྟས་འདྲ་མེད་གི་ཡོང་གི་མི་འདུག་གསུངས་སོང། འཆི་ལྟས་ཡོད་པ་དང་འཆི་ལྟས་མེད་པ་ཁྱད་པར་ཡིན་ནི་འཆི་ལྟས་མེད་པ་ཤི་དེ་མང་ཡོད་རེད་པ། མི་མང་ཆེ་གོང་འཆི་ལྟས་མ་ཤར་གོང་ཤི་སྟེ་འགྲོ་གི་འདུག་འཆི་ལྟས་ཤར་ཤར་བར་དུ་འགོར་ལོང་ཡོད་མ་རེད། འགའ་ཞིག་འཆི་ལྟས་ཤར་ནས་ཡོད་པ་ཉུང་ཉུང་ཉུང་ཉུང་ཡིན་གྱི་རེད་འཆི་ལྟས་མ་ཤར་ཅིག་ཤི་གི་དེ་མང་པོ་ཞེ་དྲག་རེད། ད་ད་ནས་ཅིག་སྐྱེས་ཀྱི་རེད་ང་ལ་ན་ཚ་མི་འདུག་གསུངས་ནས་དེ་ཡང་རྒྱུ་མཚན་ལྟར་སྣང་རེད། ཨ་ང་ཡང་ད་ལྟ་ལས་ཀ་བྱེད་འཕྲོ་ཡོད་ལས་ཀ་དེ་ལྟ་བུ་བྱེད་དགོས་གསུངས་སོང་རེད་མོད་ཅིག་ད་ང་ཆོས་དེ་ལྟ་བུ་བྱས་ཚར་མ་སོང་སོང་རེད་མོད་དེ་ཚོ་རྒྱུ་མཚན་ལྟར་སྣང་རེད། སྔོན་ཆད་ནི་དཔེ་འདི་ལྟར་ནོ་ཞེས་དཔེ་ཆ་རྩོམ་འཕྲོ་བཞག་བྱས་ནས་དགོངས་པ་རྫོགས་ཀྱི་ག་ཚོད་འདུག། དཔེ་ཆ་རྩོམ་འཕྲོ་བཞག་ནས་དགོངས་པ་རྫོགས་ཀྱི་དེ་ཚོ་ང་དཔེ་ཆ་དེ་བརྩམས་མ་ཚར་གོང་ནས། ཤི་གི་རེད་སོང་ཚོ་རིམ་ཙམ་དྲན་གྱི་ཡོད་ཀྱི་མ་རེད་པ་དྲན་གྱི་མ་རེད་དེ་དཔེ་ཆ་རྩོམ་འཕྲོ་བཞག་ལས་ཀ་བྱེད་འཕྲོ་བཞག། ལས་ཀ་བྱེད་འཕྲོ་ཚང་མ་ཐམས་ཅད་ནི་ཐམས་ཅད་ནི་བཞག་བཞག་ནས་གློ་བུར་ཐོག་རྒྱག་ཏུ་འཆི་བ་མ་ཚར་བའི་ལོང་ལ་ཕིག་དེ་ཀིག་སྔ་ཕྱི་གཅིག་པུ་སྟོང་པ་ག་ཚོད་འདུག་ག་ཚོད་འདུག། ང་རང་ཚོ་དེ་ལས་བྱོན་པས།

ད་རེས་མི་ཤི་ད་རེས་མི་ཤི་སྙམ་པ་དེ་འཆི་ཁ་ལ་ཁ་གང་ཟག་དེ་ལ་ཡོང་གི་རེད། ད་ལྟ་རང་དབུགས་ཆད་ཁ་ལ་ཁ་དེ་ལ་ད་ལྟ་རང་ང་ཤི་དུ་མེད་བལྟས་ཟེར་རང་ད་དབུགས་ཚུར་མེད་འགྲོ་སོང་ཟེར་ནི་མི་ཟེར་རུང་བ་མི་འགའ་ཤས་ཀྱིས་ད་རེས་རང་ང་མ་ཤི་ཟེར་གྱི་མི་ཡོང་སོང་ཟེར་རུང་དབུགས་ཆད་རེད་དེ་འོན་ཏེ་ད་རེས་རང་མ་ཤི་ཅི་བྱེད་རུང་ཅི་ཟེར་རུང་ཨོ་དེ་འདྲ་དེ་འཆི་ཁ་ལ་ཁ་བར་དུ་ཡོང་གི་འདུག་སུ་ལའང་བྱེད་མི་སོང་བ་དེ་གཏན་གཏན་རང་རེད་བ་ང་ཚོ་མ་ད་མ་ཁྱེད་དེ་དྲན་གྱི་མི་འདུག་དྲན་སོང་ལ་དེ་ནི་ད་ནི་གཏན་གཏན་ཡོང་གི་འདུག་མ།

ཨོ་དེ་འདྲ་ཅི་འདམ་ཞིག་ངང་སོ་ཆགས་དེ་ཡོད་པཱ། ཨོ་དེ་འདྲ་ཡིན་ཙང་འཆི་བ་མི་རྟག་པ་ཞིག་ཡིན་དེ་རྒན་གཞོན་བར་མ་སུ་ལ་ཡིན་ནའི་ཡོང་རྒྱུ་རེད་ནད་ཡོད་མེད་སུ་ལ་ཡིན་ནའི་ཡོང་རྒྱུ་རེད། ཨ་ལས་ཀ་བྱས་པ་ཚར་མ་ཚར་ཚང་མ་ཐམས་ཅད་ལ་ཡོང་རྒྱུ་རེད། ཨོ་དེ་འདྲ་ཡིན་ཙང་འཆི་བ་མི་རྟག་པ་ལ་བསམ་བློ་བཏང་བྱས་ནས་ཆོས་བྱས་ན་ནི་ད་ལྟ་ད་ལྟ་ཉིད་ནས་ཆོས་ལ་རྒྱུག་ནི་མ་གཏོགས་རྗེས་མ་བྱེད་ཀྱི་རྗེས་མ་བྱེད་ཀྱི་ཟིན་ཏེ་རང་གིས་རང་བསླུ་གི

ད་ལྟ་ལུས་དེ་དེ་དོར་བ་ཡིན་ན་རྣམ་ཤེས་རྒྱུད་ཕྱི་མ་འགྲོ་གི་རེད་བ། རྒྱུད་ཕྱི་མ་ནི་རང་དབང་མེད་པར་སྐྱེ་ནས་ཡོང་གི་རེད་མ་གཏོགས་ཁོ་ལ་རང་དབང་ཟེར་མཁན་དེ་རྩ་ནས་ཡོད་མ་རེད། སོ་སོས་སྐྱེ་བ་ལེན་གི་མེད་ཟེར་ན་སྐྱེ་བ་ཅིག་ལེན་གི་རེད། ཚེ་འདི་ནི་འཆི་ཚེ་འགའ་རེ་ད་ག་ལམ་སང་ཚེ་ཕྱི་མ་ནི་སྐྱེ་བ་ཅིག་ལེན་ཚར་རེད། དེ་ཐབས་ཤེས་ཅིག་ཡོད་མ་རེད། འགའ་ཞིག་འགའ་ཤས་སྐྱེ་བ་ལེན་ཨེ་ཡོང་ན་སོ་སོ་ནས་མི་དེ་འདྲ་ཟེར་གི་ཡོད་རེད་བ་འཇིག་རྟེན་པ་ཡིན། སྐྱེ་བ་ལེན་ཐུབ་ཨེ་ཡོང་སོ་སོ་སྐྱེ་བ་ལེན་མ་ཐུབ་ཅི་ཡང་ཡོད་མ་རེད།